འཇུ་ལེ་གནས་ཚུལ་ཀུན་དམ་པོ་ང་རིག་འཛིན་སྒྲོལ་དཀར་སྔུན་ལ་གནས་ཚུལ་ཁག་ཅན་ཀུན། སྲིད་འཛིན་དྷུ་རོ་པུ་ཏི་མུར་མུ་ལ་དྭགས་དབུ་གཞུང་མངའ་སྡེ་ཚུགས་ཞག་ཐེངས་བཞི་པའི་ནང་ཁག་ལེན་ན་མཛད་ཅེས་སི་ཕི་ཡ་ཐོ་རེས་ཞག་གཉིས་སི་ཕི་ཡ་ལ་དྭགས་སི་གཟིགས་སྐོར་ལ་སྐྱོད་ད་མཛད་ཅེས་ཡིན་ནོག།

ཨོ་ཨིས་ཙལ་བོ་གེ་དེ་ན་ང་ད Olympics ན་ང་ད recognition ཡོད་མཁན་ཞིག་ཡིན་ནོག་ཨོ་ལ་དྭགས་སི་པ་མིག་ས་ལེ་བུད་ག་ནེ་བཞག་གོ་ནི་ནའང archery ན་ང་མ་ལེ་ལིག་ཛམ་ང་ད performance མུན་ག་ལ་ཡོད་དེ་ནོག་ཨིན་ན་ང་ད platform ག་ལེག་མེ་ཅེས་པེ་བཞག་སི་ཏེ་ཛམ་ཞིག་གོ་ཨ་ཆ་ཐུབ་ཅེས་ཟིན་དེ་ཐུབ་པེ་ཆ་མ་ཐུབ་ག་གེ་ལེ་བར།

མེ་རི་མ་ཏི་མེ་ར་རྡེ་ཤེ་ལས་འགུལ་ལི་ནང་ལོག་ག་ཡུལ་ལི་རྒྱལ་ཁག་སུམ་ཅུ་སོ་དྲུག་དང་དབུ་གཞུང་མངའ་སྡེ་ཀུན་ནས་ཨ་མི་རིད་ཀ་ལ་ཤ་ཀུན་རྒྱལ་ས་ནིའུ་ཏྲེ་ལི་ཡ་སླེབས་ཏེ་ཡིན་ནོག་དེ་རིང་ཏྲེ་ལི་ཀར་ཏེ་བྷི་ཡ་པ་དེ་ཀ་ཡི་ལས་འགུལ་དང་འབྲེལ་ཏེ་མཛད་སྒོ་ཞིག་གི་གྲ་སྒྲིག་མཛད་དེ་ཡིན་ནོག་ག་ན་ཨ་མི་རིད་ཀ་ལ་ཤ་བསྣམས་ཏེ་སྐྱོད་མཁན་མི་མང་སྟོང་ཉི་ཤུ་ལྷག་ཙམ་འདུས་ས་མཛད་དེ་ཡིན་ནོག་ཡི་མཛད་སྒོ་མེ་རི་མ་ཏི་མེ་ར་རྡེ་ཤེ། ལས་འགུལ་ལི་ཨམ་རིད་ཀ་ལ་ཤི་ཡ་ཏྲེ་མཇུག་བསྡུ་དང་འབྲེལ་ཏེ་གྲ་སྒྲིག་མཛད་དེ་ཡིན་ནོག་ཀ་བོ་རྒྱ་གར། རང་དབང་ངི་ལོ་སྟོན་བདུན་ཅུ་དོན་ལྔ་པའི་ནང་ཨ March ཟླའི་ཚེས་བཅུ་གཉིས་སི་ཞག་ག་འགོ་འཛུགས་མཛད་དེ་ཡིན་པིན་དེ་རིང་རྒྱལ། རྒྱལ་ཁག་དང་དབུ་གཞུང་མངའ་སྡེ་སོ་སོ་ནས་འཐུས་མི་ཀུན་ཨམ་རིད་ཀ་ལ་ཤི་བསྣམས་ཏེ་ཀར་ཏ་བེ་པ་དེ་ཀ་སླེབས་ཏེ་ཡིན་ནོག་ཡང་ཨམ་རིད་ཀ་ལ་ཤི་ནང་ཡོད་མཁན་ནི་ས་དང་འབྲུ་ནས་ཀུན་ཀར་ཏ་བེ་པ་དེ་ཀ་ཨམ་རིད་ཀ་ལ་ཤི་ཆེན་མོ་ཞིག་གི་ནང་བཏངས་ཏེ་ཡིན་ནོག་ཨི་ས་དང།

ལ་དྭགས་རང་སྐྱོང་ཚོགས་པའི་སྡེ་དཔོན་གཞོན་པ་དང་ཡོན་ཏན་ལས་ཁག་འཛིན་སྐྱོང་ཚེ་རིང་དབང་ཕྱུག་གིས་ཨན་ལའི་གྷལ་དོའི་འཛིན་གྲྭ་བཅུ་པའི་སློབ་གྲྭ་ཁང་ག་ཉི་མའི་ཤུགས་སི་ཀ་ནས་དྲོན་མོ་བཅོ་བྱེས་སི་ཚིར་སྐྱའི་འགོ་འཛུགས་རྟེན་འབྲེལ་མཛད་དེ་ཡིན་ནོག་ཨི་དུས་མཛད་སྒོའི་ནང་ཉོ་མའི་སྤྱི་འཐུས་ཡེ་ཤེས་དཔལ་བཟང་ཡོན་ཏན་ལས་ཁུངས་སི་དཔོན་པོ་ཆེན་མོ་ཨེས་ཌི་རྣམ་རྒྱལ་ཨན་ལའི་དགོན་པའི་ཕྱག་མཛོད་དམག་མི་སེ་བེན་ཏི་བྷྲི་གེ་དའི་ཀི་མཱན་དར་བྷི་གེ་དེ་ཡར་ཤེ་ལེན་དྷི་ར་བྷི་ཤྲི་ནོ་ར།

ལ་དྭགས་རང་སྐྱོང་ཚོགས་པ་ཀར་གྷི་ལའི་འཛིན་སྐྱོང་ཟ་ཀིར་ཧུ་སེན་ནིས་ཏི་ཏི་ཆུ་མིག་གི་འཛིན་གྲྭ་བརྒྱད་པའི་སློབ་གྲྭ་ཁང་ངི་གཟིགས་སྐོར་མཛད་དེ་ཡིན་ནོག་ཨི་དུས་ཁོང་ངིས་སློབ་གྲྭ་ཁང་ངི་ནང་གྲ་སྒྲིག་ཡོད་མཁན་ཀུན་ནི་སྐོར་ལ་གཟིགས་རྟོག་ལེན་ན་མཛད་དེ

Nature Conservation Foundation ནི་བསྐུལ་མ་ནང་བཞིན་མར་ཁ་གམ་ཡུལ་ལི་ནང་ཉམས་གསོ་ཚོགས་པ་དང་དགེ་འདུན་ཚོགས་པ་ཐེས་ཏེ་འབྲེལ་ཡོད་ཚང་མས་ཟུང་འབྲེལ་ལ་ཤང་དོང་མཆོད་རྟེན་ནི་ནང་བསྒྱུར་ཏེ་མཆོད་རྟེན་ཀུན་ལ་རབ་གནས་ས་ཕུལ་ལ་མཛད་དེ་ཡིན་ནོག་ཨི་དུས་སྐྱབས་རྗེ་ཐུགས་སྲས་རིན་པོ་ཆེ་མཆོག་གིས་ཤང་དོང་མཆོད་རྟེན་ནི་ནང་བསྒྱུར་ཏེ་ཡོད་མཁན་ཀུན་ལ་རབ་གནས་ས་ཕུལ་ལ་མཛད་དེ་ཡིན་ནོག་ཨི་དུས་རིན་པོ་ཆེ་མཆོག་གིས་གམ་ཡུལ་པ་ཀུན་ལ། ཁོར་ཡུག་དང་མཐུན་པོ་ཕྱིར་བཀག་སྒོ་ནས་ག་ལག་ལེན་བཅོ་བྱས་དང་ཡར་རྒྱས་གོང་འཕེལ་ཕི་ཨ་ཚང་མ་གཅིག་སྒྲིལ་ལ་ཞུགས་བྱས་ལ་ཞུ་བ་ཕུལ་ལ་མཛད་དེ་ནོག་ཨི་ཏོར་སེར་བྱེས་བས་སྐུ་མགྲོན་པའི་ཚུལ་ལ་གསུང་བཤད་སལ་ལ་མཛད་དིན་ཞིག་ས་གནས་སི་སྤྱི་འཐུས་བསོད་ནམས་ནོར་བུའི་སྒམ་ཡུལ་པ་ཀུན་ལ Nature Conservation Foundation ཀུན་ལ་མཆོད་རྟེན་བཞེངས་བྱས་དང་མར་ཁའི་ནང་རིགས་གསུམ་མགོན་པོའི་མཆོད་རྟེན་ལ་ཞིག་གསོས་ཕུལ་ལ་མཛད་བྱས་པ་ཐུགས་རྗེ་ཆེ་ཞུ་བ་མཛད་དེ་ནོག། ཆུ་ཟེར་ན་རྒྱུ་ཆེ་ཟེར་འདུག་ང་ཁ་ང་དང་ཧང་ཀར་ནང་ང་གཟུགས་པའི་ཞང་སྡོང་གཉིས་སད་ང་ཡི་ཨ་ཁ་ནས་མ་ནས་ཚོ་བ་དེ་ལས་སོང་པ་ཏིང་མ་ཞིག་ད་ག་རི་ཡ་གཟུགས་ཆར་ན་ཏི་ས་ཅིག་ལམ་དཀར་པོ་འདུག་ལགས་ཧང་ཀར་ཨ་ད་ལས་བ་ག་ལས་སོང་པ་ང་ཅི་ཏེ་འོ་ང་ཅི་ཐབས་གཉིས་སི་ཁ་ཁྱོད་ཐིག་ཅིག་མ་ནས་ཚོགས་ཏེ་མ་ནས།

Classroom Observation སོང་སྟེ་ཡོད་མཁན་དགེ་རྒན་ཀུན་ལ་སལ་ཏེ་ནོག་ཨི་སྦྱོང་བརྡར་པོ English Language Training ཡི་ཐོག་གདམས་ཏེ་ཡོད་མཁན་མཐོང་གོམས་རྒྱལ་ལ་ཡོད་མཁན་མཁས་པ་ཀུན་ནས་བརྒྱད་རེ་ཟླ་ནས་ཀ་ཟླ་དྲུག་གི་རིང་ལ Virtual བརྒྱུད་དེ་སལ་བྱས་ཨིན་ནོག་སྦྱོང་བརྡར་རི་ཨི་སྒྲིག་རིམ་པོ October ཟླའི་ནང་འགོ་འཛུགས་སོང་སྟེ་ནང་མོ April ཟླའི་ནང་མཇུག་བསྡུ་བྱས་ཨིན་ནོག།

ལེན་མཁན་ལེན་ཏེ་ཨིན་མཁན་པའི་ཀ་ཐད་པོ་མངོན་བཅུག་གིན་ཞིག་ས་གནས་སི་སྤྱི་འཐུས་བཀྲ་ཤིས་དོན་འགྲུབ་བིས་བསྟོད་ར་མཛད་དེ་ནོག། Mahabodhi International Meditation Center ཡི་ཕྱོགས་ནས་ཨི་གཙོ་གནས་སི་ཚུགས་ལོ་ཐེངས་སུམ་བཅུ་པའི་སྐབས November རི་ཚེས་གཅིག་གི་ཞག་ག་དམིགས་བསལ་ལི་སྒྲིག་རིམ་ཞིག་གི་སྐབས Compassion in Education Award སྒྲིག་རིམ་ཞིག་གི་འགོ་འཛུགས་མཛད་བྱས་ཨིན་ནོག་ཨི་སྐོར་ལ Mahabodhi ངེས་སྟོན་པ་རྒན་སང་གྷ་སེ་ནས་བཤད་ད་མཛད།

རྟིང་མཇུག་པའི་ཀ་གནས་ཚུལ་ཁག་ཅན་ཀུན་ནི་ཡང་ལན་གཅིག་གསན་ན་མཛད། སྲིད་འཛིན་དྷྲོ་པ་ཏི་མུར་མུ། ལ་དྭགས་དབུས་གཞུང་མངའ་སྡེའི་ཚུགས་ཞག་ཐེངས་བཞི་པའི་ནང་ཁག་ལེན་ན་མཛད་བྱས་སི་ཕི་ཨ་ཐོ་རེས་ཞག་གཉིས་སི་ལ་དྭགས་སི་གཟིགས་སྐོར་ལ་སྐྱོད་ད་མཛད་བྱས་ཨིན་ནོག། ཡུལ་ལི་ལྡ་ནི་ཀ་མདའ་འཕངས་སི་འགྲན་བསྡུར་རི་ནང་ཁག་ལེན་བྱས་ལ། རྩལ་པ་ཀུན་བདམས་བྱས་སི་ཕི་ཨ་མདང་དང་དི་རིང་གླེ་ན Selection Trial འགྲུལ་ཏེ་ནོག།